རྣམ་པ་ཚོ་སྐུ་ཁམས་བཟང་ང་པད་མ་བདེ་ཆེན་ཡིན། སྐུ་ཁམས་བཟང་ང་ཀུན་བཟང་དྲི་མེད་ཡིན། དེ་རིང་ང་ཚོའི་བུད་མེད་གསར་འགོད་པ་གཉིས་ཀྱིས་གོ་སྒྲིག་ཞུས་པའི་ཕལ་སྐད་གླེང་མོལ Podcast ཀྱི་ལེ་ཚན་འདིའི་ནང་ལ་ཡང་བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་ཁྲོད་ལ་ནད་གཞི་མང་ཤོས་ག་རེ་ཕོག་གི་ཡོད་མེད་སྐོར་ལ་གླེང་མོལ་ཞུ་ཡ་ཡིན། ཨ་ནི་དེ་རིང་གླེང་མོལ་ཞུ་ས་དེ་ནི་ཨ་མི་རི་ཀའི་མངའ་སྡེ། Maryland། ནང་ལ་རྟེན་གཞི་བྱས་པའི Johns Hopkins གཙུག་ལག་སློབ་གཉེར་ཁང་གི་སྨན་ཁང་ནང་ལ་ཕྱག་ལས་གནང་མཁན་སྨན་པ་དཀོན་མཆོག་རྡོ་རྗེ་ལགས་ཡིན། ཨམ་ཅི་དཀོན་མཆོག་རྡོ་རྗེ་ལགས་བཀྲིས་བདེ་ལེགས། བཀྲིས་བདེ་ལེགས། བཀྲིས་བདེ་ལེགས། ད་བྱས་ན་ཨམ་ཅི་ལགས་ད། ཨམ་ཅི་ལགས་ང་རང་ཚོ་བཙན་བྱོལ་བོད་མིའི་སྤྱི་ཚོགས་ནང་ལ་དམིགས་བསལ་གློ་ནད་ཀྲི་པིའི་ནད་གཞི་སྔོན་འགོག་བྱེད་ཕྱོགས་ཀྱི་འབྲེལ་བའི་སྐོར་ལ་ཡ་ད་ཞིབ་འཇུག་དང་ཕྱག་ལས་མང་པོ་ཞིག་གནང་མྱོང་ཡོད་པའི་ཆེད་ལས་པ་ཞིག་རེད། དེ་འདྲ་སོང་ཙང་ད་ལྟའི་ཆར་བཙན་བྱོལ་བོད་མིའི་སྤྱི་ཚོགས་ནང་ལ་གློ་ནད་ཀྲི་པིའི་ནད་གཞི་ཕོག་པའི་གནས་སྟངས་ག་འདྲ་ཆགས་ཡོད་དང་དེའི་སྐོར་ལ་ཡང་འགྲེལ་བཤད་འབུལ་རྩིས་ཞུ་གལ་གནང། ད་ཐེངས་ང་ཚོས་འདས་པའི་ལོ་མང་པོ་ཞིག་རིང་ཁག་ལ

ཏི་བི་ཀླད་ཀོར་བཟོ་ཡག་གི་ལས་གཞི་ཅིག་བརྩམས་བསྡད་ཀྱི་ཡོད་རེད་འགྲོ་བསྡད་ཀྱི་ཡོད་རེད་བྱས་ཙང་འདིའི་ལས་གཞི་འདིའི་གི་ཤུགས་རྐྱེན་ཆེ་བས་ད་སྤྱི་ཚོགས་ནང་ལོགས་ལ་གློ་ནད་ཏི་བིའི་ནད་གཞི་འདི་དམིགས་བསལ་གི་སློབ་གྲྭ་དང་དགོན་པ་ཁག་དང་དེ་འདྲའི་ནང་ལ་ཕལ་ཆེར་བརྒྱ་ཆ་སྔོན་མ་བརྩི་བ་ཡིན་ན་ཉིས་སྟོང་བདུན་ཉིས་སྟོང་བཅུ་བདུན་བཅུ་དྲུག་བཅུ་བདུན་གི་ཚད་གཞི་དང་བརྩི་བ་ཡིན་ན་ད་དུང་ད་བརྒྱ་ཆ་བརྒྱད་ཅུ་ཞིག་མར་ཉུང་དུ་ཕྱིན་ཡོད་རེད་བྱས་ཙང་ད་འདིའི་ཁྱད་པར་ཤུགས་ཆེན་པོ་ཞིག་ཕྱིན་ཡོད་རེད་ད་དེ་འདྲ་ཏོག་དབྱིབས་ཀྱི་རྐྱེན་པས་ཏོག་ཙམ། ང་ཚོའི་ལས་གཞིའི་ཕྱོགས་དེ་འདྲ་བ་སྐྱོན་བརྒྱབ་ཡོད་རེད་ཡིན་ནའང་ད་ཤུགས་ཆེན་པོ་རང་སྐྱོན་བརྒྱབ་མེད་པའི་ཟེར་རོགས་འདུག་ད་ཡིན་ནའང་ད་འདས་པའི་ལོ། མ་འོངས་པའི་གི་འབྱུང་འགྱུར་གི་ལོ་གཅིག་གཉིས་ནང་ལོགས་ལ་ཧ་གོ་ཡོང་གི་རེད་ཡིན་ནས། ད་ཀྲི་པིའི་ནད་གཞི་དེ་གནས་སྟངས་ཡར་རྒྱས་འགྲོ་གི་ཡོད་རེད་ཡིན་པ་ཡིན་ནའང་ད་དུང་དཀའ་ངལ་ཆེན་པོ་ཞིག་ཆགས་བསྡད་ཀྱི་ཡོད་རེད། བྱས་ཙང་འདིའི་སྒང་ལ་ཤུགས་ཏན་ཏན་མུ་མཐུད་ནས་བརྒྱབ་དགོས་ཡག་གི་གནས་སྟངས་ཅིག་ཆགས་བསྡད་ཀྱི་ཡོད་རེད་ལ་བརྒྱབ་ཀྱི་ཡོད་རེད།
ལགས་ལགས་སོ། ཨ་ནེ་ཨ་ད་ལྟ་གོང་དུ་གསུངས་པ་ནང་བཞིན་རེད་ད། དེ་སྔ་ལོ་མང་པོའི་སྔོན་དང་བསྡུར་བ་ཡིན་ན་ཨ་ནེ་ད་ལྟའི་སྐབས་སུ་ཨ་ནེ་ཨའི་བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་ནང་ལ་ཡ་ད་གློ་ནད་ཀྲི་པི་ནད་གཞི་ཕོག་མཁན་དེ་ཉུང་དུ་ཕྱིན་ཡོད་བཟོ་འདུག་དེ་འདྲ་སོང་ཙང་ད་གློ་ནད་ཀྲི་པི་ནད་གཞི་མ་ཡིན་པ། ད་གཙོ་བོ་རྒྱ་གར་དང་བལ་ཡུལ་ལ་སོགས་པའི་བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་ཁྲོད་དུ་ཨ་ནེ་ནད་གཞི་གཞན་མང་ཤོས་ག་རེ་ག་རེ་ཁྱབ་བརྡལ་དུ་འགྲོ་གི་ཡོད་ན་ཨམ་ཅི་ལགས། ད་སྤྱིར་བཏང་ནས་ང་ཚོ་ནད་གཞི་དང་དེ་འབྲེལ་ཅིག་རྩིས་ཡོང་དུས་ཙམ་པ་ད་འགོས་ནད་དང་འགོས་ནད་མ་ཡིན་པ་གི་ནད་གཞི་ཇི་སྲིད་སྡེ་ཚན་སོ་སོ་གཉིས་སུ་དབྱེ་བ་བཅད་པ་ཡིན་ན། ད་འགོས་ནད་ནང་ལོགས་ལ་ད་ཏི་བི་དེ་ཅིག་ཆགས་བསྡད་ཡོད་རེད་ཤིང་ཤིང་ད་དེ་དོན་དུ་ང་ཚོས་མཆིན་པའི་གཉན་ཚད་སུ Hepatitis B ཟེར་བ་ཆེ་སོང་དེའི་ནད་གཞི་དེའི་ཡང་གནད་འགག་ཅིག་ཆགས་བསྡད་ཡོད་རེད། ཨ་ནི། ད་ད་རེག་དུག་གི་ནད་གཞི་དེ་ད་སྔོན་མ་ནས་ཅིག་པ་རུ་དུ་བ་ཅུ་ལྷ་ས་ནང་དང་དེ་བ་ལ་དེ་ཅིག་ག་ལེར

འགོས་སྟངས་འདི་ད་ལྟའི་ཕྱི་ལོ་བ་རེད། དེ་རྗེས་ཆུ་དང་ཁ་ལག་དང་དེ་འདྲ་ནས་བྱུང་གི་ཡོད་རེད། ཨིན་པའི་ནས་ད་ཕོ་ཨེ་ཅིབ་འགོས་ནད་སོགས་པ་ཞིག་བརྩི་དགོས་ཀྱི་ཡོད་རེད། འགོས་ནད་ནང་ལོགས་ནས་ཧེ་པི་དང་ཨེས་པཱན་རི་དང་ད་དེ་འདྲའི་སྒང་ལ་ད་རེག་ཐུག་དང་དེ་འདྲའི་ཅིག་ཙམ་བཏང་པ་ཡིན་ན། འདི་ནས་ད་འགོས་ནད་མ་ཡིན་པ་ད་ན་ཚ་མང་པོ་ཞིག་ཡོད་རེད། དམིགས་བསལ་གྱི་ད་ཁྲག་ཤེད་ན་ཚ་ཅི་ནི་ན་ཚ། སེམས་ཁམས་ན་ཚ། བྱས་ཙང་ད་དེ་ཚོ་གནད་འགག་ཆེ་རུ་ཆགས་མེད་འགྲོ་ཨ་ནི་ད་ཅི་ནི་དང་ཁྲག་ཤེད་ཀྱི་རྐྱེན་པས་ནི་སྙིང་ན་ཚ་དེ་ཤུགས་ཆེན་པོ་ཞིག་སླེབས་ཀྱི་ཡོད་རེད་བྱས་ཙང་དེ་ཚོ་གང་བཙན་བྱོལ་ནང་སྤྱི་ཚོགས་སྤྱིར་བཏང་དཀའ་ངལ་འཕྲད་དེ་ཨ་མདའི་འཕེལ་ཕྱོགས་དེ་འདྲའི་འགྲོ་གི་མེད་འགྲོ། ཨ་ནེ་ཨམ་ཅི་ལགས་ད་ལྟ་བའི་དེ་ད་རྒྱ་གར་རང་གི་ནང་ལ་ཅི་ནི་ནད་གཞི Diabetes ཕོག་མཁན་ཧ་ཅང་མང་པོ་ཡོད་རེད་ལ་ཨ་ནེ་བཙན་བྱོལ་བོད་མིའི་སྤྱི་ཚོགས་ནང་ལ་ད་འདི་འདྲའི་གང་ལ་གང་འཚམ་ཅིག་ཡོད་པ་དང། ད་ག་ནང་བཞིན Hepatitis། ཞེས་པའི་ད་མཆིན་པའི་གཉན་ཚད་དང་ཨ་ནི་ཁྲག་ཤེད་མཐོ་པོ་བྱུང་བའི་གནས་ཚུལ་ད་སོགས་བར་བའི་ད་དཀའ་ངལ་གང་ལ་གང་འཚམ་ཅིག་ཡོད་བསྡད་པ་རེད་པ་བྱས་ཙང། ནད་གཞི་དེ་ཚོ་ཕོག་པའི་གི་ད་རྐྱེན་འདྲ་བ་ཞིག་ང་རང་ཚོ་བོད་མི་གི་འགྲོ་འདུག་སྤྱོད་གསུམ་གྱི་བྱེད་ཕྱོགས་ཀྱི་ནང་ནས་ཨེ་ནས་ཅིག་གི་ནད་གཞི་དེ་ཚོ་ཕོག་ཉེན་ག་རེ་ཡོག་རེད་ང་ཚོའི་གི་བྱ་སྤྱོད་གི་ཐོག་ནས་ཡིན་ནའི་རེད་ཟས་སྤྱོད་གི་ཐོག་ནས་ཡིན་ནའི་རེད་ཡང་ནད་གཞི་དེ་ཚོ་ལ་ཡག་ད། ཕོག་ཡག་གི་ཉེན་ཁ་སུ་ཞིག་གནས་སྟངས་འདྲ་བ་ག་འདྲ་ཞིག་གནང་གི་འདུག་གས། ད་ག་ནང་བཞིན་དེ་ཚོ་ད་སྔོན་འགོག་བྱེད་ཡག་ལ་ཐབས་ལམ་ག་རེ་ཡོག་རེད་དེ་ཚོའི་སྐོར་ལམ་སྟོན་གནང་རོགས་གནང།

ཚིལ་ལུ་འདི་འདྲའི་མི་ཡུལ་སྐྱོར Fat High Fat ཞིག་འགྲོ་བ་དང་དེ་འདྲའི་ཤུགས་ཆེན་པོ་ཡོད་པ་ཡིན་ན་ནི་དེའི་དཀའ་ངལ་གྱི་ཆ་དེ་ཡོད་ད་ཕག་ཤ་སོགས་འགྲོ་ཆེད་ང་ཚོ་བོད་པ་དགའ་པོ་ཡོད་རེད་བྱས་ཙང་དེ་ཚོ་ཡིན་ནའི་ཡང་ཅིག་མང་པོ་བཟས་པ་ཡིན་ན་དེའི་ཚིལ་ལུ་ཤུགས་ཆེན་པོ་ཡོད་རེད་ཨ་ནི། ཇ་བོད་ཇ་འཐུང་གི་ཡོད་རེད་དེའི་ནང་ལ་ཡང་མར་ཤུགས་ཆེན་པོ་བཏབ་པ་ཡིན་ན་མར་གྱི་ད

ཉིན་གྱི་ནང་དུ་སོ་ཡ་ལ་སྐྱོན་བརྗོད་ཀྱི་ཡོད་རེད་ཤུགས་རིང་སྐྱོན་ཤུགས་ཟིན་པོ་བརྗོད་ཀྱི་ཡོད་རེད་ལོ་རྒྱུས་རིང་པོ་རིང་ལ་དེ་འདྲའི་ཤུགས་ཟིན་པོ་བྱས་དེ་དུས་བྱས་ས་འདི་གི་ཁ་ལག་དེ་ཟ་ཟུར་བྱེད་དགོས་ཡ་ཤིང་ཏོག་མང་པོ་ཟ་ཡ་ཚལ་དེ་ཟི་མང་བཏང་ཡ་མིག་སེར་ངོ་ཚའི་ཟུར་མང་བཏང་ཡ་ཨ་ནི་ཚེ་འདི་ཟ་དེ་ཟ་ཉུང་བཏང་ཡ་དམིགས་བསལ་གྱི་ད་ཤ་ཟ་གི་ཡོད་ན་ཤ་དེ་ཟེ་ཀ་ཀའོ་ཟེ་རོ་སྦྱོར་བ་དང་ལིན་མིད་བྷེད་མིད་ཟེ་འདི་ད་བྱས་ཆ་ཤ་ཡིན་ནི་རེད་ཉ་ཤ་ཡིན་ནི་རེད་ཡ་ཚེ་མེད་སྐྱོ་དེ་འདྲའི་གི་གང་ཡ་ལོངས་སྤྱོད་པ་ཡིན་ན་ཡག་མེད་རོ།

ཨམ་ཅི་ཚོས་ག་རེ་ལབ་ཀྱི་ཡོད་རེད་ཟེར་ལབ་དུས་ཙམ་པ། གཟུགས་པོ་ལ་འགུལ་སྐྱོད་ག་རེ་རིགས་ཤིག་རག་གི་ཡོད་པ་ཡིན་ནའི་དམིགས་བསལ་དཔེར་བྱེད་ན་ཁ་པར་ནང་ལ་ཡང་ཅིག་སྐད་ཆ་བཤད་ཀྱི་ཡོད་ནའི་དེ་འདུག་ཟེར་བསྡད་བྱས་མ་བཤད་པར་བྱས་ཡར་མར་འགྲོ་བྱས་སྐད་ཆ་བཤད་པ་ཡིན་ན་དེ་གིས་ཕན་གྱི་ཡོད་པ་དང་ཡང་ཅིག་ལས་ཀ་བྱེད་སྡོད་དུས་ཙམ་པ་བསམ་བློ་ཅིག་གཏོང་གི་ཡོད་ན་ཡང་མ་བསྡད་བྱས་གོམ་པ་བརྒྱབ་བྱས་བསམ་བློ་བཏང་པ་ཡིན་ན་དེ་གིས་ཕན་གྱི་ཡོད་པ་དང་ཡང་ཁ་ལག་བཟོ་འགྲོ་ཟིན་པ་ཡིན་ནའི་རེད་ག་རེ་ཡིན་པ་ཡིན་ནའི་ད་གཟུགས་པོ་ལ་འགུལ་སྐྱོད་ད་ག་འདྲའི་རིགས་ཤིག་ནམ་རྒྱུན་གི་དེའི་སྡེ་སྡོད་ཚོ་ནང་གི་བྱ་སྤྱོད་སྐབས་སུ། གཟུགས་པོ་ལ་འགུལ་སྐྱོད་ག་ཚོད་མང་བ་ཐེབས་ཀྱི་ཡོད་ན་འདི་ཡག་ཡོད་པ། ཨ་ནི་ད་གཅིག་གོམ་པ་རྒྱག་ཡ་ད་དུང་ཚོད་ལྟ་ཡིན་ད་ཡིན། བྱས་ཙང་དེ་འདྲའི་ཐོག་ནས་ད། ཅིག་ལུས་རྩལ་དེ་གཟུགས་པོ་ལ་ཡང་འགུལ་སྐྱོད་དེ་གང་གང་མང་མང་ཞིག་ཐེབས་ཡ་གི་འབད་བརྩོན་དེ་བྱེད་དགོས་འདུག་དེ་ཉི་མ་གཅིག་མ་ཡིན་པ་གཉིས་མ་ཡིན་པ་ཉི་མ་རྟག་པར་རེ་བཞིན་ཨ་ནི། ཡང་ཡོད་པ་ཡིན་ན་ནི་ཕན་པ་ཡོད་པ་འདི་གསལ་པོར་ཤེས་བྱས་ཙང། ལུས་རྩལ་འདི་དཔེ་གནད་འགག་ཅིག་ཆགས་ཏེ་ཡོད་ད་ལུས་རྩལ་དང་དེའི་རྗེས་སོ་སོའི་ལྗིད་ཚད་འདི་ཆགས་ཏེ་ཡོད་བྱས་ཙང་ལྗིད་ཚད་འདི་དང་ཇི་ལྟར་སོ་སོའི་ཀྱི height རིང་ཚད་དང་ནི་སོ་སོའི་ལྗིད་ཁོག་འདི་ཏག་ཏག་ཅིག་འགྲོ་དགོས་ཡོད་བྱས་ཙང་འདི་འདྲའི་ཐོག་ནས body mass index ལ་ཡོད་པ་སོ་སོའི་ཀྱི། ལས་རིང་ཐུང་ག་ཚོད་ཡོད་མེད་དང་དེ་ལ་དཔག་པའི་ཚད་ཏག་ཏག་བསྡད་དགོས་ཡོད་རེད་བྱས་ཙང་དེ་ཚོ་ཏག་ཏག་བསྡད་དེ་གནད་འགག་ཅིག་ཆགས་ཀྱི་ཡོད་རེད། ཨ་ནི་ད་ཁོ་ཧམ་ཁ་ལག་དེ་ཚོ་རེད་ད་བྱས་རེད། ཨ་ནི་ད་སྤྱིར་བཏང་ནས་ནང་མི་ནང་ལོག་ལ་དེ་འདྲའི་བྱུང་ཡོད་ན་ཉེས་དཔྱད་ཞིག་ཉེན་ཁ་ཆེ་ཆགས་ཀྱི་འདུག་བྱས་ཙང་དེའི་རྗེས་སོ་སོའི་ངོས་ནས

བྱས་ཙང་འདི་ཚོའི་ཚབ་ལ་བལྟས་ཤིག་ཆུ་རང་བཏུངས་ན་ཡག་མེད་འགྲོ། བྱས་ཙང་འདི་འདྲའི་ཐོག་ནས་ད་སོ་སོའི་གི་གཟུགས་གཞི་བདེ་ཐང་ལ་ཁྱད་པར་ཤུགས་ཆེན་པོ་ཅིག་འགྲོ་གི་ཡོད་དུས་ཙམ་པ་ད་ཟས་དང་སྤྱོད་ལམ་འདི་ཚོའི་སྒང་ལ་དོ་སྣང་བྱས་ཏེ་གནད་འགག་ཆེན་པོ་ཅིག་ཆགས་ཀྱི་ཡོད་ད་སྤྱིར་བཏང་གི་དེ་འདྲའི་མངར་མོའི་ན་ཚ་ཨ་ནི་ཁྲག་ཤེད་ཀྱི་ན་ཚ་ཨ་ནི་ད་ག་ནང་བཞིན། ང་ད་སྙིང་གི་ན་ཚ། ཅེས་ད་དུང་ཚོར་རེད། ད་གལ་སྲིད་འདིའི་ས་ཐོག་ཏུ་ང་ཚ་དུ་ཡོད་པ་ཡིན་ན། གང་ཟག་གཅིག་ལ་ནི་ད་ང་ཚོ་དམིགས་བསལ་གྱི་ཁྲག་ཤེད་ན་ཚ་ཡོད་མཁན་ཚོར་ད་ཚྭ་ཁུ་ཡོད་པའི་མ་ལུག་ལ་ཨེ་ད་དུང་ཚོར་ཅིག་ལབ་ཀྱི་ཡོད་རེད། ཚྭ་དང་འབྲེལ་བ་ཅིག་ཆགས་ཀྱི་ཡོད་རེད added salt ཟེར་བ། འདི་ཅིག་གནད་འགག་ཆགས་ཀྱི་ཡོད་རེད། ད་ག་ནང་བཞིན་ད་ཅིག། གཅིག་ནི་ན་ཚ་ཡོད་ངེས་ཡིན་ན་ཡང་འདི་ལས་དཔའ་བའི་སོ་སོ་སོའི་ངོས་ནས་ཁ་ལག་བཟོ་བསྲེག་སེམས་བྱེད་ཡ་སྙམ་དོ། གཅིག་ནི་གི་སྨན་འདི་འཇིག་གོ་ཆེན་པོ་ཡོད་ན་སྨན་འདི་བཟོ་གི་མ་རེད། མ་བཟོ་བ་ཡིན་ན་རེད་ཅིག་བཟོ་ཡ་དེ་ཉུང་བ་ཡིན་དགོས་རེད། དེ་བཟོ་སྨན་འདི་འཇིག་གོ་སོ་སོའི་སོ་ལུག་པོའི་བཟོ་པོའི་འཇིག་གོ་དེ་མ་ཆག་ཡོང་དུས་ཟེར་ན་སྔ་མོས་གི་སྨན་འདི་བཟོ་ཡིན་ན་བཟོ་བ་ཡིན་དགོས་རེད། དེ་བཟོ་དེ་ཚོའི་ཐོག་ནས་འཇིག་ཚད་བཟོ་དེ་མ་ཆག་ཡ་དེ་གནད་འགག་ཆེན་པོ་ཆག་ཐུབ་ཀྱི་ཡོད་རེད།

བྱས་ཙང། སྤྱིར་བཏང་ནས་བརྟག་དཔྱད་བྱས་ཙང། སྤྱིར་བཏང་ད་ང་ཚོ་ཚང་མ་སོ་སོའི་འཕྲོད་བསྟེན་ལ་སོ་སོས་དོ་སྣང་བྱས་ཏེ་ཆགས་ཀྱི་ཡོད་རེད་པ། ད་ཅི་ནས་འདུག་མི་འདུག་ད་ཡ་ད་སྔ་མོ་འདྲ་པོ་མི་འདུག་ད་ཡ་ད་འདུག་ད་དེང་སང་མི་འདུག་ག་ལ་གང་འཚམ་ཅིག་དོ་སྣང་ཆེ་རུ་ཕྱིན་ཤག་ད་ཡིན་ནའི་སོ་སོ་སོའི་ངོས་ནས་འགན་ལེན་བྱས་བརྟག་དཔྱད་བྱེད་ཡ། འདི་གནད་འགག་ཆེན་པོ་ཆགས་ཀྱི་ཡོད་རེད། ཁོ་བརྟག་དཔྱད་བྱེད་ཡ་དེ་ཁག་པོ་ཞུགས་མཁན་མ་རེད་ཁྲག་ཤེད་ད་ཡ་དེང་སང་ཕལ་ཆེ་བ་ལ་ཡོད་རེད། ཡིན་ཡང་མིན་ན་ད་སོ་སོ་གཞིས་ཆགས་ཁག་ཏུ་བ་ཡིན་ན་སྨན་ཁང་ཡང་ཏན་ཏན་ཡོད་རེད་ཨེམ་ཆི nurse ཀུན་དྲི་མེད་ཆགས་པ་དེ་ཡོད་རེད་དེ་འདྲ་སོང་ཙང་ཡང་སེ་ཡང་སེ་བརྟག་དཔྱད་བྱེད་ཡ་དག་སོ་སོའི་ངོས་ནས་དོ་སྣང་བྱེད་ཡ་དེ་གལ་ཆེན་པོ་ཆགས་ཏེ་ཡོད་རེད། ཐུན་ཏེ་བརྟག་དཔྱད་བྱེད་དུས་ཙམ་པ་ཡང་བརྟག་དཔྱད་ཐེངས་མ་གཅིག་མ་ཡིན་པར་གལ་སྲིད་ཐེངས་མ་གཅིག་མཐོ་བ་ཐོན་པ་ཡིན་ན། ཡང་ཡང་སེ་ཐེངས་མ་ཁ་ཤས་ཤིག་བལྟ་ཡ་དེ་གལ་ཆེན་པོ་རེད་སྐབས་རེ་ཡང་ང་ཚོ་དེ་གཅིག་ལས་ཀ་ཤུགས་ཆེ་ཨ་ནི་ཡར་ཡོང་བ་ཁྲག་ཤེད་དེ་ཁྲག་ཤེད་ཤུགས་འཕར་ས་ལ་ཡ་དེ་འདྲས་ཡོང་སྲིད་རེད་བྱས་ཙང་ད་དེ་འདྲས་འཕར་ཡོད་ན་ཡང་དེ་ཏོག་ཙམ་གཟབ་གཟབ་བྱས་གལ་ཆེན་པོ་རེད་ཡིན་པ་ཡིན་ན་ཡང་སྐབས་རེ་སྐབས་རེ། ཕི་གེ་དེ། འཕྲུལ་ཆས་ཁོ་རང་གི་དཀའ་ངལ་དང་དེ་འདྲའི་འཕྲད་མཁན་དེ་འདྲ་མང་པོ་ཡོང་གི་འདུག་བྱས་ཙང་སྤྱིར་བཏང་ནས་ཁྲག་ཤེད་དང་དེ་འདྲའི་ག་རེ་ཟེར་ལྟ་གི་ཡོད་ནའི་རེད་མངར་མོའི་ན་ཚ་དེ་ལྟ་གི་ཡོད་ནའི་རེད་ད། བརྟག་དཔྱད་བྱེད་ཡ་གི་འཕྲུལ་ཆས་སྦྱོར་བ་དེ་ཚད་དང་ལྡན་པ་ཡོང་ཡ་དེ་གལ་ཆེན་པོ་རེད་ཤག། དེང་སང་ང་ཚོ་བོད་པ་མང་པོ་ཞིག་ལ་ཡའི་དཀའ་ངལ་ག་རེ་འཕྲད་ཀྱི་འདུག་ཟེར་དུས་ད་ཕྱི་རྒྱལ་དང་རྡོ་བ་ནས་ཅིག་ཁྲག་ཤེད་ལྟ་ཡ་དང་དེ་འདྲའི་མང་པོ་ཅིག་སྤུ་གུ་ཚོས་འཁྱེར་ཡོང་ཨ་ནི་ཕ་མ་ལ་སྤྲད།

དེ་ལྟ་བ་ང་ཁྲག་ཤེད་སྦད་དྲག་ཤག་ད་ང་གཅིན་སྙི་སྦད་ནོར་མལ་ཆགས་ཤག་ད་ང་སྨན་ཟ་དགོས་མི་འདུག་ཟེར་བྱས་དེ་འདྲའི་གཡུག་བཞག་མཁན་དེ་འདྲའི་འདུག་འདི་ཡག་པོ་ཡོད་མ་རེད་གང་ཡིན་ལབ་ན་སྨན་འདི་ཚོའི་རྐྱེན་པས་ཁྲག་ཤེད་དང་འདི་ཚོ་ཏག་ཏག་བྱས་སྡོད་ཀྱི་ཡོད་འདི་ཚོ་ཡང་མ་གཡུག་པ་ཡིན་ན་ལམ་སང་ཡང་འཕར་ཡག་གི་ཉེན་ཁ་ཡོད་རེད་ཨ་ནི་མཐོ་པོ་ལ་འཕར་བྱས་ཉི་མ་ང་ཚོ་སྦད Stroke བྱེད་མཁན་དེ་འདྲས་བྱུང་ཡོད་དེ་དང། ཨ་ནི་ཁ་ཤས་ཡང་སྦད་དེ་ཡོ་ག་རྩེ། ཨ་ནི་ཡོ་ག་རྩེ་བྱས་འོ་ད་ལྟ་ང་ཚང་མ་སྦད་ནོར་མལ་ཆགས་སོང་ཟེར་ལབ། ཨ་ནི་ཟླ་བ་གཉིས་གསུམ་རྗེས་ལ་སྦད Paralyze ཆགས་ཟེར་གསུངས་ང་ཚོ་འགུལ་སྐྱོད་གཏང་ཡ་མེད་པ་ཆགས་ཟེར་དེ་འདྲའི་བྱུང་ཡོད་དེ་འདྲའི་སྨན་ཁང་སླེབས་མཁན་དེ་འདྲའི་གི་ཉམས་མྱོང་དེ་འདྲའི་ཡོད། བྱས་ཙང་དེ་འདྲའི་ཐོག་ནས་གཟབ་གཟབ་བྱས་ཡ་དེ་གལ་ཆེན་པོ་རེད། དོ་སྣང་བྱས་ཡ་དེ་གལ་ཆེན་པོ་རེད་བརྟན་པོ་བྱས་གལ་ཆེན་པོ་རེད། ཨ་ནི་གཅིག།

ད་དེ་ནས་སོགས་དེ་འདྲའི་ཕོ་ནད་དེ་འདྲ་དེ་འདྲ་ཡོང་གི་འདུག་དེ་ནང་བཞིན Hepatitis B མང་པོ་ཡོད་རེད་གསུངས་ད་ད་དུང Hepatitis ལ་སྣ་ཁ་མང་པོ་འདུག A B C དེ་འདྲའི་ཨ་ནི B དང C དང་དེ་འདྲའི་ཁྱད་པར་ག་རེ་ཡོད་དང་ཨ་ནི་དེ H Pylori ཟེར་དེ་ན་ཚ་དེ

ཁ་ཆེ་ཆེ་ལ་ཐེ་ཡོད་མ་རེད་ཡིན་པ་ཡིན་ནའི་ང་ཚོ་ག་རེ་ཤེས་ཀྱི་ཡོད་རེད་ལབ་དུས་ཙམ་པ་འདི་འབུ་འདི་གི་སོ་སོའི་གྲོད་ཁོག་ནང་ལ་འཇགས་འབུ་འདི་འགོས་པ་ཡིན་ན་ཨ་ནི་སྐྲན་ཡོང་ཡས་ཀྱི་ཉེན་ཁ་དེ་ཤུགས་ཆེ་ཡོད་དམིགས་བསལ་གྲོད་ཁོག་གི་སྐྲན་དེ་ང་རང་ཚོ་བོད་པའི་སྤྱི་ཚོགས་ནང་གྲོད་ཁོག་གི་སྐྲན་དེ་དཀའ་ངལ་ཆེན་པོ་ཅིག་ཆགས་བསྡད་ཡོད་དེ་འདྲའི་ཆགས་དེ་ཡང་ང་ཚོ་བོད་མི་འདས་གྲོངས། གྱུར་བའི་གི་རྐྱེན་གཙོ་བོ་གཅིག་དེ། བཙན་བྱོལ་ནང་ལ་ཡིན་ནའི་རེད་བོད་ནང་ལ་ཡིན་ནའི་རེད་གྲོད་ཁོག་གི Cancer གྲོད་ཁོག་དང་ད་ཁ་ལག་འགྲོ་ལམ་གི Cancer འདི་གཉིས་རྐྱེན་འདི་གཉིས་ཆགས་བསྡད་ཀྱི་འདུག་བ། བྱས་ཙང་འདིའི་ཐོག་ནས་ད་ལྟ H Pylori ཡོད་མེད། བརྟག་དཔྱད་བྱས་ཡ་འདི་དངོས་གནས་བྱས་ནས་གལ་ཆེན་པོ་རེད་ཤག། དམིགས་བསལ་གི་སོ་སོའི་ནང་མི་ནང་ལོག་ལ་སྐྲན་འདི་བྱུང་ཡོད་པ་ཡིན་ན། ཨ་ནི་སོ་སོའི་གི

ད་རེད་ད་སྤྱིར་བཏང་ནས་ཆུ་དང་འདི་ཚོ་གལ་ཆེན་པོ་ཆགས་བསྡད་ཡོད་རེད་པ་སོ་སོའི་ངོས་ནས་ད་ཆུ་འཐུང་ཡ་ད་འཐུང་ཆུ་དང་འདི་ཚོ་གཙང་མ་སོ་སོ་ག་པར་བསྡད་ཀྱི་ཡོད་པ་ཡིན་ནའི་ད་དེ་འཐུང་ཡ་ད་གཙང་མ་ཡག་པོ་ཅིག་ལ་ཡ་བྱུང་ཡ་དེ་འབད་བརྩོན་བྱས་ཡ་དེ་གལ་ཆེན་པོ་རེད་ཤག་ཨ་ནི་ད་གལ་སྲིད་གཙང་མ་ད་དེ་འདྲས་སླེབས་ཀྱི་མེད་པ་ཡིན་ན་གཞུང་གི་ཆུ་ལམ་དེ་འདྲས་ནས་སོ་སོའི་ངོས་ནས་ཆུ་ཚོ་བསྐོལ་བྱས་ཧ་ལམ་སྐར་མ་ཞེ་བ་ཉི་ཤུ་ཅིག་བསྐོལ་བ་ཡིན་ན་ཨ་ནི་དེ་གལ་ཆེན་པོ་རེད་ཤག་སྐབས་རེ་སྐབས་རེ་ང་ཚོ Boiler དེ་མང་པོ་བེད་སྤྱོད་གཏང་གི་འདུག་པ་དེང་སང་དེ Boiler དེ་གི་བསྐོལ་དེ་ཁོ་པོ་ལོ་པོ་ལོ་པོ་ལོ་ཅིག་ལབ་ལམ་སང་དེ་ཤི་དུས་ཙམ་པ་དེ་གི་འབུ་དེ་ཚང་མ་ཅིག་བསད་ཐུབ་ཨ་ཡོད་བསམ་བསམ་ཅིག་བྱས་ཙང་དེ་གི་དམིགས་བསལ་གི་ཆར་དུས་དང་དེ་འདྲའི་སྐབས་སུ་ཆུ་ཧང་སང་གི་བཙོག་པ་དེ་འདྲ་ཡོང་གི་ཡོད་དུས་དེའི་སོ་སོའི་རང་གི་ནང་ལ་ཧ་ཡང་ཆེན་པོ་ཅིག་ནང་ལ་ཆུ་སྦད་དེ་བསྐོལ་ཨ་ནི་སྐར་མ་ཉི་ཤུ་ཅིག་བསྐོལ་བཞག་པ་ཡིན་ན་དེ་ཆ་དེ་ཡག་མེད་འགྲོ་བསམ་བསམ་ཅིག། གྲོད་ཁོག་ཤེས་དང་འདི་འདྲ་གི་ནང་ལ་རེ་ཡིན་ན་མ་ཡོང་ཡ་རེད། ད་འདི་འབུ་འདི་ཡོད་པ་ཡིན་ན་གྲོད་ཁོག cancer དང་འདི་འདྲ་ཡོང་ཡ་གི་ཉེན་ཁ་ཅིག་ཆེ་ཡོད་ཚེ་ད་འདི་དང་འདྲེས་བྱས་གྲོད་ཁོག cancer འདི་ལ་ཡང་ད་ཁོ་ད་ལྟ་རྐྱེན་ག་རེ་ག་རེ་ཡོང་གི་ཡོད་རེད་ཅེས་ཟེར་ལབ་དུས་ད་ཞིབ་འཇུག་འདི་ད་ལྟ་ཆེ་ང་ཚོས་བྱས་ཐུབ་ཡོད་མ་རེད་ད་ཡིན་ནའི་བྱས་འཆར་གཞི་ཡོད། ད་འདི་གི་ད་ཟས་བཅུད་ལ་བརྟེན་ནས་རག་ལས་ཀྱི་འདུག་ད་དེ་ནས་ང་ཚོའི་ད་འཛམ་གླིང་ནང་ལོགས་ལ་ཧ་གོ་བ་ཅིག pylori དུས་གསུམ་པ་ད་ཚྭ་མང་པོ་ཟས་སྦྱོར་བ་ད་དམིགས་བསལ་ཁ་ལག་བསྙལ་བྱས smoked meat དང salted and smoked meat དེ་ཚོ་ཉི་མ Japan དང་ཀོ་རི་ཡ་འདྲ་བོ་ལ་མང་པོ་བྱུང་བ་རང་ཁ་ལག་བསྙལ་སྐྱུར་དེ་འདྲ fermented food དེ་འདྲ་ཡོད་རེད་དེ་ཚོ་མང་པོ་བྱས་ན་ཡང་དཀའ་ངལ་ཅིག་འཕྲད་ཡོང་གི་འདུག་ཨ་ནི pylori ཡི་དཀའ་ངལ་ཅིག་རེད་ཨ་ནི་རྐྱེན་གཞན་དག་དེ་འདྲ་ད་ག་རེ་ཡོད་མེད་འདི་ད་ང་ཚོ་ད་ལྟ་ལབ་ཤེས་ཀྱི་མ་རེད་དེ་ཞིབ་འཇུག་བྱས་ན་མ་གཏོགས་ད་ཡིན་པ་ཡིན་ནའི་དེ་ཚོ་དམིགས་བསལ་གྱི་སོ་སོ་ནང་མི་ནང་དེ་འདྲ་བྱུང་ཡོད་ན

Hepatitis སྤྱིར་བཏང་མང་པོ་ཡོད་རེད་ད་ང་རང་སྤྱི་ཚོགས་ནང་ལོགས་ལ་དཀའ་ངལ་དེ Hepatitis B འདི་རེད་ད། Hepatitis B དང C འདི་གཉིས་ད་གལ་ཆེ་བ་བརྩི་གི་ཡོད་རེད་གནད་འགག་ཆེ་བ་བརྩི་གི་ཡོད་རེད་ག་རེ་བྱས་ནས་ན་ཁོ། Life Long ཟེར་རོ་ཞེས་ད C འདི་ད་དེང་སང་སྨན་བཅོས་དྲག་པའི་སིང་དྲག་པའི་སྨན་བཅོས་ད་ཡོད་རེད་ད་སྤྱིར་བཏང་ཡིན་པ་ཡིན་ན B དང C འདི་གཉིས་ད་རྒྱུན་རིང་བ་ཞིག་ད་ཨ་ནི་ན་ཚ་ཛ་དྲག་བཟོ་གི་ཡོད་དུས་འདི་གཉིས་ལ་ཤུགས་མང་བ་ཞིག་རྒྱག་གི་ཡོད་རེད་ཨ་ནི་ཁོ་གཉིས་ཀའི་འགོ་སྟངས་འགོ་ལུགས་འདི་ཡང་ཁྲག་དང་དེ་འདྲའི་བརྒྱུད་ཁྲག་དང་མཉམ་དུ་ད། ཕར་ཚུར་ལུས་འབྲེལ་ཐོག་བརྟེན་ནས་འགོ་གི་ཡོད་དུས་ཁོ་འདིའི་གནད་འགག་ཆེ་ཅིག་ཆགས་འདུག་འདུག་དེ་ཚོ་འདི་འདྲའི་ཐོག་ནས་ད Hep B དེ་ཨ་ནི་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་མང་པོ་ཅིག་ཡོང་སྡོད་ཀྱི་ཡོད་རེད་བྱས་ཙང་ད་འདི་སྔོན་མ་བརྩིས་པ་ཡིན་ན་མང་ཉུང་དུ་ཞིག་ཕྱིན་ཡོད་རེད་ད་དེང་སང་ད་ཕལ་ཆེར་ཕལ་ཆེར་བརྒྱ་ཆ་ལྔ་ཙམ་འདྲ་འགྲོ་གི་མེད་འགྲོ་བསམ་བསམ་ཆགས་ཚེ་ང་ཚོ་ཏི་བི་དང་འདི་འདྲའི་སྒང་ལ་ཞིབ་འཇུག་བྱེད་དུས་ཚོ་མཉམ་དུ་ཐོ་གཞུང་བསྡུ་དུས་ད་ཤི་ན་ད་སློབ་གྲྭ་དང་དགོན་པ་དང་འདི་འདྲའི་ཆ་ཚང་ཅིག་བརྟག་དཔྱད་བྱས་ཡོད་འདི་ཚོ་འབའ་དེའི་ནང་ལོགས་ནས་བརྒྱ་ཆ་ལྔ་ཙམ་ཅིག

ལགས་ལགས་སོ། ཨ་ནེ་ངས་སྒྲིག་གཞི་ཅིག་ཡང་བཀའ་འདྲི་གཅིག་ཞུ་ཡས་ཡོད་དུས་ཚོད་ཞེ་དྲག་མི་འདུག་ད། ཨ་ད་བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་ནང་ལ་ཡང་ད་ལྟ་གོང་དུ་གསུངས་པ་ནང་བཞིན AIDS དང་ད AIDS ཀྱི་ནད་འབུ་ཕྲ་མོ HIV ཕོག་མཁན་རེད་ཡང་ཡང་བཟི་སྨན་དུག་རྫས་ངན་གོམས་ཤོར་མཁན་དེ་ནང་བཞིན་སེམས་ནད་ཕོག་མཁན་དེ་འདྲ་མི་ཉུང་བ་ཞིག་ཡོད་ས་རེད་འདི་ཚོའི་སྐོར་ལ་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་ཅིག་ག་རེ་ག་རེ་གནང་ཡོད་མེད་སྐོར་ལ་མཁྱེན་རྟོགས་ཡོད་ན་དཔེགས་གཅིག་གསུང་རོགས་གནང་དང།
སྤྱིར་བཏང་ང་རང་ཚོ་བཙན་བྱོལ་བོད་མིའི་སྒྲིག་འཛུགས་འཕྲོད་བསྟེན་ལས་ཁུངས་འོག་ལ་འདི་ཚང་མའི་སྡེ་ཚན་ཡོད་རེད། དཔེ་མཚོན་ལ Mental Health ཁོ་རང་གི་སེམས་ཁམས་ཀྱི་སྡེ་ཚན་ལོགས་ཀ་ཡོད་རེད། དེ་ནས་ད་དེ་འདྲའི་འགོས་ནད་དང་དེ་འདྲའི་སྒང་ལ་སྡེ་ཚན་ལོགས་ཀ་ཡོད་རེད། ད་ལྟ་བར་དུ་ད་ལས་ཀ་མང་པོ་བྱས་ཡོད་རེད་ད་བྱས་ཡོད་མ་རེད་ཟེར་ལབ་ན་མ་རེད། གཏན་གཏན་མང་པོ་བྱས་ཡོད་རེད་ད་ཡིན་པ་ཡིན་ནའི་སེམས་ཁམས་ཀྱི་ནད་གཞི་འདི་གལ་ཆེན་པོ་ཞིག་རེད་དེ་ཡིན་པ་ཡིན་ནའི་འདིའི་ལག་པ་འཆང་ག་འགྲོ་དུས་འདིའི་ལས་ཀ་བྱེད་ག་འགྲོ་དུས་ཙམ་པ་སྟེ་ཞེས་ཁག་པོ་ཡོད་རེད་ག་རེ་བྱས་ན་མི་མང་པོ་ཞིག་འདིའི་སོ་སོ་དཀའ་ངལ་ཡོད་ཆེ་ཆེ་ལབ་གི་མ་རེད་དེ་ཚོ་སྤྱི་ཚོགས་ཁོ་རང་གིས་འདིའི་སྒང་དོ་སྣང་བྱེད་ཡ་དང་སྤྱི་ཚོགས་ནང་ལོགས་ལ་གལ་སྲིད་དེ་འདྲའི་གི་ནད་པ་དང་དེ་འདྲའི་ཡོད་པ་ཡིན་ན་ཁོ་ལ་རྒྱབ་སྐྱོར་བྱེད་ཡ་མ་གཏོགས་མཐོང་ཆུང་བྱེད་ཨ་ནི་ཟུར་ཕུད་བྱེད་དེ་འདྲ་བྱེད་ན་ཁོ་དཀའ་ངལ་སྡུག་ཏུ་འགྲོ་གི་རེད་བྱས་ཙང་དེ་འདྲའི་སྤྱི་ཚོགས་ཀྱི་རྒྱབ་སྐྱོར་སོ་སོ་ནང་མིའི་རྒྱབ་སྐྱོར་སོ་སོ་དཔེ་གལ་ཆེན་པོ་ཆགས་བསྡད་ཡོད་སེམས་ཁམས་ཀྱི་ནད་གཞི། མཁྱེན་པའི་དཀའ་ངལ་འདིའི་སྒང་ལ་ནི་ད་འཕྲོད་བསྟེན་ལས་ཁུངས་དང་འབྲེལ་ངོས་ནས་ད Screening ད་དེ་ཚོ་བྱས་ཟོ་ད་གཅིག་རེད Screening ཟེར་དུས་ཙམ་པ་ད་ད་ཕྱིན་བྱས Mobile Clinic ད་དེ་འདྲས་ཕྱིན་བྱས་ད་དགོན་པ་ད་ཡིན་ན་རེད་འདུག་ད་སློབ་གྲྭ་ཡིན་ན་རེད་དེ་འདྲས་ལ་ཡང་དྲི་བ་དྲི་རྩད་བྱས་བྱས་ཨ་ནི་ད་སེམས་ཁམས་དེ་འདྲས་འདུག་མི་འདུག་ཨ་ནི་ཡོད་པ་ཡིན་ན་སྨན་བཅོས་བྱས་ད་དེ་ཚོ་ད་དེ་ཚོ་ཡིན་ནའི་ད་མང་པོ་ཅིག་དེ་ཚོ་ཐད་ཀ་ཅིག་ཚུར་ལབ་ཀྱི་མེད་དུས་ཙམ་པ་དེ་ད་ག་འདྲས་བྱས་བྱས་ལས་གཞི་སྤེལ་དགོས་ཀྱི་ཡོད་མེད་དེ་རྗེས་གཅིག་གི་མ་བསྡད་བྱས་བསམ་བློ་བཏང་བྱས་འཆར་གཞི་ཡག་པོ་བཟོས་བྱས་ཨ་ནི་བྱེད་དགོས་ཀྱི་རེད། ད་སྤྱི་བཏང་ནས་སྤྱི་ཚོགས་ནང་ལོགས་ལ་སྤྱི་ཚོགས་ཁོ་རང་གི support འདི་ཚོ་མང་པོ་ཅིག་སོ་སོའི་གི་ལས་ཀ་ཡོད་མེད་སྤྱི་ཚོགས་ཀྱི་གནས་སྟངས་ལ་རག་ལས family གི support ཡག་པོ་ཡོད་མེད་སོ་སོའི་ནམ་རྒྱུན་ནས་སྐྱིད་པོ་ཡོད་མེད་ལས་ཀ་མེད་ཨ་ནི་དེ་འདྲས་ཅིག་ལས་མེད་ད། ཆགས། དེ་འདྲའི་ཆགས་དུས་ཙམ་པ་ཁག་དེ་བས་ཀྱང་མང་ཡོང་གི་འདུག་བ། དེ་ནང་བཞིན་ད་ལྟ། ཐ་མག་འཐེན་ཡག་ད་ལྟ་ཟོ། Addiction ད་ལུས་རྩལ་ཉེས་གོམས་དང་འཛུལ་ཚང་མ་ད་དེ་རང་སྒང་ལ་ཐུག་བསྡད་ཡོད་རེད་བ། བྱས་ཙང་འདི་ཚོ་ཚང་མའི social support བཟོ་ཉེས་དཔེ་གལ་ཆེན་པོ་མཐོང་གི་འདུག་དམིགས་བསལ་གྱི་ལས་ཀ་དང་ཤུགས་ཆེན་པོ་རག་ལས་ཀྱི་ཡོད་པས་སོ་སོའི། དཔལ་འབྱོར་གནས་སྟངས་དང་ད།

Public Health། ཀྱི་སྤྱི་ཚོགས་ཀྱི་འཕྲོད་བསྟེན་གྱི་བསམ་བློ་ག་འདྲས་ཅིག་འཁྱེར་དགོས་འདུག་ལངས་ཕྱོགས་ག་འདྲས་ཅིག་འཁྱེར་དགོས་འདུག་ཨ་ནི་འཕྲོད་བསྟེན་ལས་ཁུངས་ཙམ་མ་རེད་དེ་ལ་ཡང་ཤེས་རིག་ལས་ཁུངས་དཔེ་འབྲེལ་བ་ཤུགས་ཆེན་པོ་ཆགས་བསྡད་ཡོད་བྱས་དུས་ཤེས་རིག་ལས་ཁུངས་དང་འཕྲོད་བསྟེན་ལས་ཁུངས་ཚོ་མཉམ་དུ་གྲོས་བསྡུར་བྱས་བཀའ་མོལ་ཞུས་ཨ་ནི་དེ་གའི་སློབ་གྲྭའི་ནང་ལོགས་ལ